རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ཉམས་ཞིབ་སྡེ་ཚན་གྱི་གཙོ་འགན་བཞེས་མཁན་ཨ་རིའི་མི་སེར་ཡིན་པ། བོད་པའི་རྩོམ་པ་པོ་ཕྱི་འབྲེལ་དོན་གཉེར་བ་བུ་ཆུང་ཚེ་རིང་ལགས་ཟླ་འདིའི་སྤྱི་ཚེས་དགུ་ཉིན་ལ Truman Reagan Medal of Freedom ཨ་རིའི་སྲིད་འཛིན་དམ་པ Truman དང Reagan གཉིས་ཀྱི་མཚན་ཐོག་གི་རང་དབང་གི་གཟེངས་རྟགས་དེ་ཐོབ་ཡོད་རེད། ནི་ད་གྲགས་ཆེ་བའི་གི་གཟེངས་རྟགས་དེ་ད་བར་དུ་ནི་བོད་མི་ཞིག་ལ་ཐོབ་ཡོད་པ་དེ་ད་རིང་ཐེངས་དང་པོ་རེད་འདུག་དེ་ནི་བྱས་དུས་ད་གཟེངས་རྟགས་དེ་གི་མཚོན་དོན་དེ་ག་རེ་རེད་ཨ་ནི་བུ་ཆུང་ཚེ་རིང་ལགས་ལ་ད་གཟེངས་རྟགས་དེའི་ཐུགས་ཀ་ཚོར་བ་ཅི་བྱུང་འདུག་ད་མཛད་སྒོ་དེ་དངོས་སུ་ཚེ་གཟེངས་རྟགས

སྤྱི་ཚོགས་ལ་ཞབས་འདེགས་ཞུས་པ་ལས་དོ་ཁོག་སུ་བསྡུར་ཡག་ངའི་ཁ་ཅིག་འདི་འདྲའི་སྐད་ཆ་ངས་ཞུ་ཐུབ་ཡོད་མ་རེད། འདི་ད་ང་རང་ཚོར་བ་དང་པོ་དེ་དེ་བྱུང་དེ་ནས་ཡིན་པ་ཡིན་པ་ཡིན་ན་ད་ད་རིང་འདི་གི་ཁོང་རྣམ་པ་ཚོ་གི་བྱ་དགའ་དེ་བརྒྱུད་བྱས་ང་སྒེར་བུ་ཆུང་ཚེ་རིང་མིན་པ་བྱས་ངས་ད་བོད་དོན་ཐོག་ལས་འགུལ་བྱེད་པའི་རྐྱེན་གྱིས་བོད་དོན་གི་ལས་འགུལ་ཐོག་ད་བོད་རྒྱ་ནག་འོག་ཏུ་ཟིན་བྱས་ད་ལྟའི་བར་དུ་ད་དུང་བོད་གི་གནས་སྟངས་དེ་ཡ་ང་བ་བསྡད་པའི་གནས་ཚུལ་འདིའི་ཐོག་ལ་ཁོང་ཚོས་གི་ད་རྒྱལ་བ་རིན་པོ་ཆེས་དབུ་ཁྲིད་པའི་བོད་མིའི་ད་སྤྱི་ཚོགས་བོད་ཕྱི་ནང་གཉིས་ལ་ཡོད་པའི་ཚང་མའི་དོན་དག་ལ་རེད་བསམ་པ་འདི་འདྲའི་ཚོར་བ་དེ་ངས་འདི་བྱུང་ད་ཡིན་དུས་ད་སྐབས་སུ་བབས་ན་ཕ་གི་རང་སླེབས་བྱས་ད་ཅིག་མི་སྣ་ག་ལ་གང་འཚམ་འདུག་འདི་ནང་གཞུང་ཚབ་ལ་སོགས་པ་ཁོང་ཚོ་འགའ་ཤས་འདུག་ཡིན་དུས་ད་ཁོང་ཚོ་ལ་ད་རེས་ཀྱི་བོད་ཀྱི་གནད་དོན་ཐོག་ལ་ཅིག་ངོ་སྤྲོད་ཚོད་དཔག་ཅིག་བྱེད་ཐུབ་ཡག་གི་གོ་སྐབས་ཅིག་ཡིན་བསམ་པ་འདི་འདྲ་བྱུང།
ཨུ་ཧུམ། ལ་སོ་ལ་སོ། ད། ཁྱེད་རང་ལ་ཚོར་བ་ཤུགས་ཆེན་པོ་དེ་འདྲ་བྱུང་ཤག། ཨ་ནི། དང་པོ་ང་ཚོ་ད་མུ་མཐུད་དུ་དེའི་མཛད་སྒོ་དེ་བསྐོ་སི་དཀའ་སི་ལ་ཡ་ནི་ཏང་ཤེས་ཕེབས་གི་དེ་སོ་རྒྱི་རན་འདུག་ལ་མ་སོང་གོང་ལ་ཡ་ཐོག་མ་དེ་གཟེངས་རྟགས་དེ་གི་ནི་ཅིག་ལྗིད་ཁོག་ཆེ་ཆུང་དེ་དེ་གནད་འགག་ཆེན་པོ་ཅིག་ཆགས་ཀྱི་འདུག་བསམ་གྱི་འདུག་དེ་བྱས་དུས་ཐོག་མ་དེ་ད་ངས་གི་ཉམས་ཞིབ་མང་པོ་ཅིག་བྱས་བྱས་ཁོང་ཚོ་དྲ་ཐོག་ལ་ཡ་སོང་དུས་ཙམ་ལ་ད་ད་དེ་ཚོགས་པ་དེ་དབྱིན་ཇི་ཐོག་ལ་ཡ the victim of communism

ཁོང་རྣམ་པ་ཚོའི་སྒྲིག་འཛུགས་འདི་ད་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གསུམ་ལོར་འགོ་བཙུགས་བྱས། ཁོང་རྣམ་པ་ཚོ་ད་ལྟའི་ལས་གཞི་གཅིག་ལ་ད་ལྟའི་ཨ་རིའི་འདས་པའི་སྲིད་འཛིན་གཉིས་དམངས་གཙོ་ཚོགས་པའི་ཁྲུ་མན་དང་སྤྱི་མཐུན་ཚོགས་པའི་རེ་གན། ཁྲུ་མན་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་གྲངས་ལ་རེད། རེ་གན་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གྲངས་ལ་སྲིད་འཛིན་གནང་མྱོང། ཁོང་རྣམ་པ་གཉིས་ཀྱི་མཚན་ཐོག་ལ་ད་རྒྱལ་སྤྱིའི་ནང་ལ། དམར་ཤོག་གི་གདུག་རྩུབ་མྱངས་པའི་སྤྱི་ཚོགས་ཀྱི་གནད་དོན་ཐོག་ལ་ཅིག་དོ་སྣང་ཡོང་ཡ་བཟོ་ཐུབ་མཁན་མི་སྣ་གི་ད། མི་ཚེ་ཆ་ཚང་གི་འདིའི་ཐོག་ལ་ཅིག་ལས་དོན་སྤེལ་བའི་དེ་འདྲ་ལ་ཅིག་ཁོང་ཚོས་གཟེངས་རྟགས་ཕུལ་ཡག་གི། ལས་འཆར་ཅིག་སྟེ་ན་དོ། ད་ལས་འཆར་འདི་འདི་འདྲ་ཆགས་འདུག། སྒྲིག་འཛུགས་འདི་དང་མཉམ་དུ་ང་ཚོ་ཙམ་མ་རེད་ད་དེ་ཨ་མི་རི་ཀ་དེ་རྒྱལ་ས་ལ་ཡོད་པའི་རྒྱལ་བ་རིན་པོ་ཆེ་དང་དབུས་བོད་མིའི་སྒྲིག་འཛུགས་སྐུ་ཚབ་དོན་གཅོད་ཁང་ཡིན་ནའི་ད་འདས་པའི་ལོ་མང་པོའི་ནང་ལ་ཁོང་ཚོའི་ཀྱི་ལོ་རེའི་ད་ལྟའི་གི་ད་ལོ་རེའི་དམར་ཤོག་འོག་ལ་གདུག་རྩུབ་མྱངས་མྱངས་མཁན་ཁོ་རང་ཚོའི་དྲན་རྟེན་ཆེད་དུ་ད་མེ་ཏོག་གི་མཆོད་འབུལ་བྱེད་ཡག་གི་ལ་སོགས་པ་འདི་འདྲའི་ཀྱི་མཛད་སྒོ་བཅས་ལ་ང་ཚོ་མཉམ་ཞུགས་བྱས་ཡོད་པ་རེད་ཡིན་དུས་ཚོགས་པ་འདི་ང་ཚོའི་ངོ་ཤེས་པ་ཅིག་ཆགས་ཐལ། ཚོགས་པ་འདི་གི་ད་ལྟ་ལས་འཆར་འདི་ད་ལྟ་གཟེངས་རྟགས་ཀྱི་ལས་འཆར་འདི་རང་དབང་གི་གཟེངས་རྟགས་ཀྱི་ལས་འཆར་འདི་ད་དགུ་བཅུ་གོ་དགུ་ད་ལྟ་གསུངས་པ་ནང་བཞིན་བཙུགས་གནང་བྱས་འདིའི་རྗེས་ཅིག་ཐོ་གཞུང་མཁན་གཟིགས་གནང་ཡོད་རྒྱབ་ཚིག་ཐོ་གཞུང་ནང་གཟིགས་གནང་པ་ཡིན་ན་ད་ཡེ་ཤུ་བླ་ཆེན་པོབ་དེ་སྔའི་བླ་ཆེན་པོབ་ཅིག་ཙམ་མ་ཟད་དེ་ནས་ཡང་ཤར་ཡུ་རོབ་ཀྱི་རྒྱལ་ཁབ་ཚོའི་གི་ནང་ལ་དམར་པོའི་ལམ་ལུགས་ཐོག་ལ་ཅིག་ངོ་རྒོལ་རེད་དམར་པོའི་ལམ་ལུགས་ནས་ཐག་གཅོད་བྱས་དམངས་གཙོའི་ལམ་ལུགས་འགྲོ་ཐུབ་མཁན་རྒྱལ་ཁབ་ལ་དེ་ཚོའི་གི་ཅིག་སྲིད་འཛིན་གནང་མྱོང་མཁན་ད Landsbergis Lithuania གི Landsbergis ཡོད་རེད་ད་ག་ནང་བཞིན Czech Republic གི Havel ཁོང་རྣམ་པ་དེ་ལྟ་བུ། ཡང་ད་ག་ནང་བཞིན་ཡང་ཨ་མི་རི་ཀའི་ནང་ལོགས་ལ་ཅིག་དམངས་གཙོའི་གི་ལས་གཞི་སྤེལ་མཁན་ད་སྣ་ཚོགས་ཡོད་རེད། སྤྱི་མཐུན་ཚོགས་པ་དང་དམངས་གཙོ་ཚོགས་པའི་གི། ད་འགན་འཛིན་ལྟ་བུ་དེ་འདྲ་གནང་མཁན་ཁོང་རྣམ་པ་ཚོ་ལ། པོ་ལན་གྱི Lech Walesa ཁོང་རྣམ་པ་བྱས་ཙང་དེ་ཚོ་ཚང་མ་དེ་མི་སྣ་མཐོ་རིམ་མཐོ་ཚད་ཁོང་རྣམ་པ་ཚོ་ལ་འབུལ་ཡག་གི་དེ་འདྲའི་ཅིག། ལས་འཆར་རེད་འདུག་དེ་ཡིན་དུས་ད་ཁོ་ཁོ་རང་གཟི་བརྗིད་དེ་ད། མི་སྣ་དེ་ཚོར་ཁོ་རང་རྐྱེན་པའི་ཐོག་ནས་ཅིག་གཟིགས་རྟོག་ཅིག་ཡོང་གི་བསམ་གི་འདུག་ད་གཙོ་བོ་ད་ཁོང་ཚོའི་སྒྲིག་འཛུགས་ཀྱི་ཅིག།

ཁོ་རང་གིས་ཉི་ཚེ་མི་ཚེ་ཧྲིལ་བོ་ལ་ཡ་ད་དམངས་གཙོ་གི་དེ་འདྲ་གི་ལས་འགུལ་སྤེལ་མཁན་མི་སྣ་གཅིག་ཡིན་ཙང་ད་དེ་དང་མཉམ་དུ་ད་ཧོང་ཀོང་ནང་ལ་ཡ་ད་དམངས་གཙོའི་ག་རེ་ཟེར་དགོས་རེད་དེ་ལས་འགུལ་སྤེལ་བ་དེ་ཚོ་ད་རྒྱ་ནག་དམར་ཤོག་གཞུང་གི་སྒྲིག་ཁྲིམས་གསར་པ་གི་དེ་འདྲ་བཟོ་བའི་འོག་ནས་ད་དམངས་གཙོ་བཅས

ལོ། ཉིས་སྟོང་ལྔ་ལོ་ལ་ལ་སོ་ལ་སོ། ཨཱ་ནི་ཁོ་རང་ད་ད་ད། རྒན་ལགས་ཁྱེད་རང་གསུངས་པ་ནང་བཞིན། རྒྱལ་བ་རིན་པོ་ཆེ་དང་མཇལ་ཡོད་རེད་གསུང་གི་འདུག་དེ་ད་ད་གཟིགས་ངེད་གི་ལོ་རྒྱུས་ཏོག་ཏོག་ཙམ་བཤད་པའི་དཔེ་ཆ་ཆ་ན་ད་ཅིག་དམར་ཤོག་གི་དེ་འདྲ་གི་ལྟ་བ་ཐོག་ལ་ཡར་ཤུགས་ཆེ་ལས་འགུལ་སྤེལ་མཁན་དེ་འདྲ་ཅིག་ཆགས་དེ་ཆ། དེ་མིན་ཁོ་རང་གི་ལོ་རྒྱུས་སྤུས་ཚ་ཞིང་དག་ཐོས་པ་གས་གསུང་ཡ་ཡོད་པས་རྒན་ལགས་ཀྱིས། ཡེ་ཤུ་བླ་ཆེན་ཁོང་ཡིན་པ་ཡིན་ན་ཁོང་པོ་ལན་གྱི་རྒྱལ་ཁབ་ནས་ཕེབས་པ་ཅིག་ཆགས་བསྡད་ཡོད་རེད། པོ་ལན་དམར་པོའི་སྐབས་ལ་ལེ་ཝོ་བྷེ་ས་ཀེ་ཚེ་འགྱིས་གོང་དུ་ཞུས་པ་ནང་བཞིན་བྱ་དགའ་དེ་རང་གི་དང་རེད་དོ། ཁོང་གི་ད་ལོ་རྒྱུས་སྨྲ་བ་འགའ་ཤས་ཀྱིས་གསུངས་པའི་ཆ་བཞག་ན་ཁོང་ད་གང་ཟག་གཅིག་གིས་ད་ཤར་ཡུ་རོབ་ཀྱི་དམར་པོའི་རྒྱལ་ཁབ་མང་པོ་ཅིག་ལ་རིགས་དམངས་གཙོའི་རྒྱལ་ཁབ་འགྲོ་ཐུབ་ཡག་གི་འདི་ཁོང་གི་ནུས་པ་བཏོན་གནང་བ་རེད་ཟེར་ཡག་ཞིག་ཆགས་འདུག་ད་གཞན་པ་ག་རེ་ཡིན་སྨྲས་ན་པོ་ལན་ལ་ཁོང་གི་ནུས་པ་འདི་ཞེ་པོ་ཅིག་སྤེལ་ཐུབ་པ་འདི་གསལ་པོ་ཞེ་པོ་ཆགས་བསྡད་ཡོད་རེད། ལ་སོ་ལ་སོ་ཐུགས་རྗེ་གནང། དེ་དང་མཉམ་དུ་ད་ལྟ་ང་ཉེ་གནས། ཇི་མི་ལའི་སྐོར་ལ་ཤི་ཁེ་ཆེ་བཤད་པས་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ཁོ་རང་གཟེངས་རྟགས་ཐོབ་མཁན་མི་གཅིག་ཆགས་བསྡད་ཤག་གང་དུ་ངས་ངོ་སྤྲོད་འདུག་དུས་ཞུས་པ་ཡིན་དེ་ཁ་ལས་རུང། རྒན་ལགས་ཀྱིས་ཁ་གསབ་ཞུ་ཡག་ཡོད་པས་ཇི་མི་ལའི་སྐོར་ལ། ཁ་གསབ་ཞུ་ཡ་གལ་མེད་ད་ཇི་མི་ལའི་ལྟ་བུ་ཡིན་པ་ཡིན་ན་ཧོང་ཀོང་གི་སྨྲ་བརྗོད་རང་དབང་གནད་དོན་ཐོག་ལ་ཁོ་རང་གི་ཞལ་འདེབས་ཤུགས་ཆེན་པོ་ཞེ་པོ་ཅིག་གནང་ཐོར་དེའི་རྐྱེན་པས་ད་ཕྱོགས་གཅིག་ནས་རྒྱ་ནག་གཞུང་གིས་འཛམ་བུ་གླིང་ལ་ཅིག་སྐད་མཐོན་པོའི་ཐོག་ནས་རྒྱ་ནག་ད་མི་དམངས་སྤྱི་མཐུན་རྒྱལ་ཁབ་དང་ཧོང་ཀོང་ལྟ་བུ་ནང་ལ་ཅིག་སྨྲ་བརྗོད་རང་དབང་གི་ཡོད་ཁོང་ཚོ་དམར་པོའི་གི་སྒྲིག་འཛུགས་འོག་ལ་མི་དམངས་ཚང་མ་བདེ་སྐྱིད་ནང་ལ་ཡོད་ཟེར་ཕྱོགས་གཞན་གཅིག་ནས་ད་དེ་ནས་ད་སྐུ་ཞབས་ཇི་མི་ལའི་ལྟ་བུ་ད་ཚོང་པ་རེད་ད་ག་ནང་བཞིན་ཁོང་གི་དམངས་གཙོའི་ཐོག་ལ་དོན་གཉེར་བྱེད་མཁན་རེད། སོ་སོའི་གི་ཅིག་ནུས་པ་དེ། བེད་སྤྱོད་བྱས་རྗེས་ཧོང་ཀོང་མི་དམངས་ཀྱི་སྨྲ་བརྗོད་རང་དབང་ཐོག་ལ་ཤུགས་ཆེན་པོ་ཞེ་པོ་རྒྱག་ཡས་ཀྱི་ད་ཀུ་ཤུ་ཉིན་རེའི་ཚགས་པར་འདོན་མཁན་ཅིག་རེད་པ་ཁོ་རང་གི་ད་སྦྱིན་བདག་ཁོང་ཆགས་བསྡད་འདི་ད། ཁོང་གི་གནས་སྟངས་ཐོག་ལ་རྒྱ་ནག་གཞུང་གི་བྱ་སྤྱོད་འདི་གིས་ག་རེ་བསྟན་གྱི་རེད་ཟེར་ན་རྒྱ་ནག་གཞུང་གིས་དངོས་སུ་སྨྲ་བརྗོད་རང་དབང་ལ་རྒྱབ་སྐྱོར་མེད་པ་དེ་ད་འདིས་གསལ་པོ་ཞེ་པོ་བསྟན་བསྡད་འདི་ཡིན་དུས་ད། ད་ལྟའི་ཁོང་བྱ་དགའ་རག་ཡ་དེ་ངས་བསམ་པ་ལ་ད་ཧོང་ཀོང་གི་ནང་ལ་ཅིག་དམར་པོའི་རིང་ལུགས་ཀྱི་དུག་རྩུབ་སྲིད་ཇུས་འོག་ལ་དོ་ལུ་ཁེན་གྱི་མེད་པའི་གནས་སྟངས་དེ་ཡིན་པ་དེ་བསྟན་ཡའི་དོན་དག་རེད་བསམ་གྱི་འདུག། ད་ཁོ་རང་ཡིན་ན་དཔེ་ཆ་བཞག་ན། ལོ་དེ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ཟླ་བ་བཞི་བ་ནང་ལ་ཡང་དེ་ནི་རྒྱ་ནག་ཅང་གི་ཟླ་བ་བཅུ་བཞི་ལ་ཡང་བཙོན་འཇུག་ཁྲིམས་ཆད་བཅད་ཡོད་རེད་ད་ད་ལྟ་ཕལ་ཆེར་ལས་ཚར་ཡོད་ས་རེད་རེད་བ། ད་ལྟ་ད་བློ་ཏག་ཏག་དང་རང་ངས་ཞུ་ཞུ་ཡ་མེད་པས་ད་གང་ལ་ངས་ཧ་གོ་ཡ་ལ་ཁོང་ད་གནས་སྟངས་ག་རེ་ཡིན་མིན་མ་བཟོད་པ་ཁོང་གི་ད་ལས་འཆར་དེ་ཡོད་པ་ད་གསར་ཤོག་དེ་ད་གསར་ཤོག་དེ་ད་ནུས་མེད་བཟོས་པ་གསར་བོར་ཆགས་ཚར་སོང་བ་འདུག་ད་ཁོང་ཚོ་ལྟེ་བ་རྒྱ་ནག་དམར་པོའི་གཞུང་གིས་ཇི་མི་ལའི་ག་རེ་ལ་ཁོང་ཚོ་འདོད་ཀྱི་ཡོད་མ་རེད་ཇི་མི་ལའི་གི་ནུས་པ་འདིར

ད་ཁྲེན་ཀོང་ཁྲེང་དང་ཁོང་ཁྲིམས་རྩོད་པ་ཅིག་ཆགས་ཐལ་བར་རྒྱ་ནག་ལ་ཡང་བསྐྱར་ད་ཁོ་རང་ཅིག་སྤྱན་ཟེར་ཡ་དེ་མེད་པ་ཡིན་པ་ཡིན་ན་ཁོང་གི་སོ་སོའི་གི་ནུས་པ་དེ་ད་ཁྲིམས་གི་ནུས་པ་དེ་བེད་སྤྱོད་བྱས་ཅི་ཙམ་ཅིག་རྒྱ་ནག་དམར་པོའི་གཞུང་ལ་ད་འགྲོ་བ་མིའི་ཐོབ་ཐང་དང་འདི་འདྲའི་ཐོག་ལ་ཅིག་ནུས་པ་ཤུགས་ཆེན་པོ་ཞེ་པོ་ཅིག་སྟོན་གནང་མཁན་གང་ཟག་ཅིག་ཆགས་ཐལ་ད་ཁོང་ལྟ་བུ་ཡིན་པ་ཡིན་ན་ཕྱོགས་གཅིག་ནས་བལྟས་ན་དབང་པོ་ཆ་ཚང་ནང་ནས་གཅིག་མ་ཚང་པ་བཟོ་འདྲ་ཆགས་བསྡད་པ་རེད་སྤྱན་གཟིགས་ཡག་མེད་དུས་ཡིན་པས་ཡིན་པས་ན་ཁོང་གི་ནུས་པ་དེར་ཡང་བསྐྱར་དེ་རྒྱ་ནག་དམར་པོའི་གཞུང་ཁོང་ཚོ་གི་ཞེ་ཅིག་འཇིགས་སྣང་འདྲ་སྐྱེས་བྱས་གང་ལྟར་འདི་ཆགས་བསྡད་པ་རེད་ད་བྱ་དགའ་དེ་རང་ཡིན་ན་རྒྱ་ནག་ནས་ཁོང་ཚོ་ཁ་ཤས་འབྱོར་ད་ལྟ་གསུངས་པའི་ཁྲེང་ཀོང་ཁྲེང་རེད་དེའི་གོང་ལ་ད་ཧེ་རི་ཝུ་ཝུ་ཧོང་ཏཱ་ཟེར་ཡག་དེ་ཁོང་ཡང་དེ་ཨ་མི་རི་ཀ་དེ་ང་ཚོ་ཝོ་ཤིང་ཏོན་ཏི་སི་ལ་ཡོད་པའི།

དམར་པོའི་རིང་ལུགས་ལ་ཅིག་སྐྱོན་བརྗོད་ཀྱི་རྔམ་སྟོན་ཁྲོམ་སྐོར་ལས་འགུལ་སྤེལ་མཁན་ཁོང་ཚོའི་གི་ནང་ལ་མང་པོ་འཛིན་བཟུང་བྱས་པའི་རྐྱེན་གྱིས་ད་ཁོང་ཚོའི་ཨ་མ་ལགས་ལྟ་བུ་བཟོ་འདྲ་འདི་ཚོ་ལ་དཔེར་ན་ཅིག་དང་དེ་དུས་བར་སྐབས་གཅིག་ལ་ཁོང་ཚོའི་གནས་སྟངས་འདིའི་ཐོག་ལ་ཞེ་དྲག་དོ་སྣང་བྱུང་མཁན་བྱུང་སོང་བ་ད་དེའི་སྐབས་ལ་ཁོ་རང་ཚོ་རག་པ་ཆགས་རེད་ལ། ཨུ་ཧུ། དེ་དང་མཉམ་དུ་ཁྲེང་ཀོང་ཁྲེང་ཁོང་རང་ཡིན་ན་ད་ལྟ་རྒན་གྱིས་གསུངས་པ་ད་ག་རང་བྱས་ནི་དེ་དང་ཁ་སང་གཅིག་ཁོང་ཚོ་གི་དེ་ངོ་སྤྲོད་ནང་ལ་ག་རེ་ཞུས་འདུག་ཟེར་ན་ད་ཁོང་གིས་གཙོ་བོ་གཅིག་རྒྱ་ནག་ནང་ལ་ཡ

ཝེ་ཅིན་ཧྲེང། Wei Jingsheng། ཁོང་ག་རེ་རེད་རྒན་ལགས་ངོ་དྲན་འདུག་དུས་ཚོད་ཅི་ལྟར། ད་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གྲངས་ནང་རྒྱ་ནག་ལ་དམངས་གཙོའི་གྱང་ཆེན་པོ་ཟེར་ཡ་ཅིག་དེ་དུས་དམངས་གཙོའི་གི་ཐོག་མར་ལས་འགུལ་སྤེལ་མཁན་སྤྱི་ཚོགས་ཀྱི་ནང་ནས་ཅིག་གང་ཟག་ཅིག་ཆགས་བསྡད་ཁོང། རྒྱ་ནག་སྤྱི་ཚོགས་ནང་ལ་དེ་དུས་ད་ཏེང་ཞའོ་ཕིང་སྐབས་ཀྱི་ངས་དེ་ཡང་བྱས་མིན་ན། དེང་རབས་ཅན་བཞི་རེད་ཅིག་དགོས་འདུག་ཅིག་སྟེང། ཅིག། བཤད་སྲོལ་ཅིག་ཆགས་བསྡད་པ་དེ་དུས་རྒྱ་ནག་སྤྱི་ཚོགས་ཡར་རྒྱས་འགྲོ་བ་ལ་ཁོང་རྣམ་པ་ཚོ་གི་འདི། དེང་རབས་ཅན་ལྔ་པ་ཅིག་དགོས་ཀྱི་འདུག་ཟེར་ལྔ་པ་དེ་གང་ཡིན་ཟེར་ན་དམངས་གཙོ་རེད་ཟེར་ཅེས་དམངས་གཙོའི་ཐོག་ལ་ལས་འགུལ་ཤུགས་ཆེན་པོ་སྤེལ། སྤེལ་མཁན་ཅིག་ཆགས་བསྡད། ཨུ་ཧུ། ལགས་སོ་ལགས་སོ། ད་རྒན་ལགས། དེ་འདྲ་བཤད་པས་ན་ནི་རྒྱ་མིའི་གི་ཅིག་སྐད་གྲགས་ཆེ་ཤོས་ཀྱི་མི་སྣ་དེ་འདྲ་ཁ་མང་པོ་ཅིག་དེ་ཐོག་ལ

ལགས་རེད་ད་ལྟ་མང་དྲག་ཞུས་པས་ན་དངོས་གནས་བྱས་པས་ན་ངས་ད་གིན་གོང་དང་པོ་མགོ་བཙུགས་པ་ནང་བཞིན་ངའི་གི་ང་བྱ་དགའ་འདིའི་འོས་པ་བཟོ་འདྲ་ཅིག་ཡིན་བསམ་སང་བཟོ་འདྲ་ང་འདིའི་གེ་མེད་ཁོ་རང་ཚོ་གིས་ད་ལས་བྱ་ཁ་ཤས་སྤེལ་ཡོད་རེད་ཟེར་ཡ་འདི་ཚོ་ངས་དེ་བར་སྤེལ་ཡོད་རེད་ཡིན་འདི་ལྟ་བུ་ཅིག་ང་ཚོ་བོད་པའི་སྤྱི་ཚོགས་ནང་ལ་ང་དང་ང་ལྟ་བུ་སྤྱི་ཚོགས་ནང་ཅིག་ཞབས་འདེགས་ང་ལས་དུས་ཚོད་མང་བ་ལོ་མང་བ་ཤུགས་ཆེ་བ་དེ་འདྲ་སྤེལ་མཁན་མང་པོ་བྱུང་འདི་ཆགས་བསྡད་ད། དེ་ཙམ་མ་ཟད་རྒྱ་ཆེ་ལ་ཞུས་པས་ན་རྒྱལ་བ་རིན་པོ་ཆེ་གི་མཛད་པ་འཕྲིན་ལས་ལ་ཅིག་གཟིགས་གནང་བས་ན་ད་ལྟ་ཕྱོགས་གཅིག་ནས་བལྟས་པས་ན་བྱ་དགའ་དེ་ལས་ལྷག་པ་རྒྱལ་བ་རིན་པོ་ཆེ་ལ་ཕུལ་ཡོད་རེད་དེ། འདི་ཁོང་ལྟ་བུ་ཡིན་ན་ང་ཚོ་བསྡུར་ཡག་ཁོ་རང་ཡོད་མ་རེད་ད་ཡིན་པ་ཡིན། ཡིན་པས་ན་ཚོགས་པ་འདི་གིས་ད་ཁོང་རྣམ་པ་ཚོ་གཟིགས་གནང་བྱས་ད་ང་རང་གི་བསམ་པ་ལ། རྒྱལ་སྤྱིའི་སྤྱི་ཚོགས་ནང་ལ་དེང་བོད་ཀྱི་གནད་དོན་ཐོག་ལ་ཅིག་ཞི་བའི་ལས་འགུལ་དེ་ཚོ་ལ་ཅིག་རྒྱབ་སྐྱོར་བྱེད་དགོས་པའི་གནད་འགག་གཟིགས་པ་ཆགས། དེའི་ཐོག་ལ་ད་དཔེར་ན་ཨ་མི་རི་ཀར་རྟེན་གཞི་བྱས་པའི་སྒྲིག་འཛུགས་ཅིག་ཡིན་པའི་ཆ་ནས་དེ་བར་ད་ང་ཚོ་དང་ཐག་ཉེ་ཤོས་བཟོ་འདྲ་ཅིག་འབྲེལ་བ་ཆགས་བསྡད་པ་རེད། དེའི་རྐྱེན་པས་ཅིག་བྱས་ན་ཕལ་ཆེར་འདི་འདྲའི་བསམ་བློ་བཏང་ཅིག་རེད་བསམ་གི་འདུག་ཡིན་དུས་ད་ངས་བསམ་པ་ལ་བྱ་དགའ་དེ་ང་མིང་འདོན་པ་མ་གཏོགས་ཡིན་ཡང་དེ་བོད་པའི་གི་ད་ཞི་བའི་འཐབ་རྩོད་འདི་ལ་རེད་བསམ་གི་ཡོད།

ང་ཡི་དེ་སློབ་གྲྭ་ད་ལྟ་ཐོན་ཚར་བ་ལྡི་ལི་མཐོ་སློབ་ནས་ཐོན་པ་རེད། དེ་ནས་ཐོག་མའི་འཆར་གཞི་ལ་གཅིག་གསར་འགོད་པའི་གི་སློབ་སྦྱོང་མུ་མཐུད་བྱེད་ཡག་གི་འདོད་པ་རེ་གཅིག་བྱུང། དེའི་ཕྱིར་གསར་འགོད་པའི་སློབ་སྦྱོང་བྱེད་ཡག་གི་སློབ་གྲྭ་གཅིག་ལ་གཅིག་མཉམ་ཞུགས་བྱས་ཚར་བ་ཡིན་པ་ཡིན་ན་དེའི་བར་དུ་དེ་ཡང་རྒྱ་གར་རྒྱལ་ས་ལྡི་ལི་ལ་ཡོད་པའི་རྒྱ་གར་རྒྱལ་ཡོངས་ཀྱི་ད་ཚགས་པར་ཆགས་འདུར Indian Express ཡོད། དེའི་ནང་ལ་ཡང་ཁོང་ཚོའི་གི་སྦྱོང་བརྡར་མཉམ་དུ་ལས་ཀ་བྱེད་ཡག་གི་གོ་སྐབས་འདི་འདྲ་ང་ཚོ་དེའི་སྐབས་ལ་གང་ཟག་ཞིག་འདུག་ང་ཚོ་ལ་དེའི་གོ་སྐབས་འདི་འདྲ་རག་དུས་ངས་ཀྱི་ད་གསར་འགོད་པའི་སློབ་སྦྱོང་དངོས་སུ་བྱེད་ཡག་དེ་ཕར་བཞག་བྱས་ད་ལྟ་ཚགས་པར་ལས་ཁུངས་རང་ནང་ལས་ཀ་བྱས་བྱས་ཉམས་མྱོང་བསག་ཡག་གི་ལས་སྒོ་འདི་འགོ་བཙུགས་བྱས་དེ་དགུ་བཅུ་དགུ་བཅུ་གང་ས་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཉིས་གྱ་གསུམ། འདི་ངས་ཚགས་པར་ལས་ཁུངས་འདི་ནང་ལས་ཀ་བྱས། དེ་ནས་བརྒྱད་ཅུ་གྱ་བཞི་ནས་བྱས་བྱས་ཨ་ནི་རྡ་རམ་ས་ལར་སླེབས་པ་ཞབས་ཕྱི་ཞུ་ག་བཅར་བྱས། ཕྱི་དྲིལ་ལས་ཁུངས་ལ་འགོ་བཙུགས་བྱས་འདི་ཆགས་བྱས། འདི་ཡིན་དུས་ད་དགུ་བཅུ་གོ་ལྔའི་ལོ་ལ་དེ། ཨ་མི་རི་ཀའི་ནང་ལ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་ལ་ཅིག་ལས་ཀ་བྱེད་ཡ་ད་དེའི་སྐབས་རྒྱལ་བ་རིན་པོ་ཆེའི་དམིགས་བསལ་སྐུ་ཚབ་རྒྱ་རི་རིན་པོ་ཆེ་ཁོང་མཉམ་དུ་ང་རྒྱ་གར་ལྡི་ལི་ལྡི་ལི་སོགས་རྡ་རམ་ས་ལ་ཡོད་དུས་ནས་ཅིག་ཕྱག་རོགས་ཞུ་ཡ་རམ་འདེགས་ཞུ་ཡ་ང་ལ་དེའི་གོ་སྐབས་བྱུང་བ་ཡིན་དུས་ཁོང་ལ་དེ་མུ་མཐུད་བྱས་ཏེ་ཕྱག་རོགས་ཞུ་ཡ་ང་དེ་ཝ་ཤིང་ཏོན་ཌི་སི་ལ་བཏང་གནང་བྱས་ཁོང་གིས་ད།

སྐུ་ཚབ་བསྐོ་བཞག་གནང་ཚར་བའི་རྗེས་ལ་ཁོང་ལ་ཕྱག་རོགས་ཞུ་མཁན་ཡིན་དུས་ཞུ་མ་གཏོགས་ཀྱི་ཕྱག་རོགས་ཞུ་ཡ་ལ་ཐུགས་ཕན་ཡོང་ཡ་དོན་དག་ལ་ཅིག་ཚོགས་ཆུང་འདི་ལྟ་བུ་ལ་ད་ང་རང་མཉམ་ཞུགས་བྱས་པས་ན་ཞུ་མ་གཏོགས་ཀྱི་འདི་གནང་ཐུབ་ཡ་གོ་སྐབས་ཡིན་དུས་ད་འདི་འདྲའི་ཐོག་ནས་ད་ད་གཞན་ད་ཅིག

ད་ལྟ་ཡི་གོང་དུ་ཞུས་པ་ནང་བཞིན་གྱི་སློབ་གྲྭ་ཆེན་མོ་དེ་ཚོའི་ནང་ལ་ད་བོད་དོན་སྐོར་གཏམ་བཤད་ཞུ་དུས་ག་དུས་ན་ཁྱེད་རང་ཚོ་ལ་གཅིག་ཡི་རྒྱུ་སྐད་རྒྱུ་ཨ་ནི་བོད་ཀྱི་དངོས་ཡོད་གནས་སྟངས་ཁྱེད་རང་ཚོ་ལས་ཁུངས་ངོས་ནས་ད་ག་ལ་ག་ཚང་ཞིབ་འཇུག་བྱས་བསྡད་ཡ་དེ་ཚོ་གི་གནས་སྟངས་ཐོག་ནས་ཁྱེད་རང་གིས་ཡང་གཏམ་བཤད་སྤེལ་བསྡད་ཡ་དེ་འདྲ་མང་པོ་ཅིག་ང་ཚོ་དངོས་སུ་མཐོང་བསྡད་ཡ་དེ་འདྲ་གི་གནས་སྟངས་ཅིག་ཆགས་བསྡད་ཀྱི་འདུག་དེ་ཚོ་ཐོག་ནས་ང་ཚོ་ངོ་སྤྲོད་གནང་རོགས་བྱེད་དང། ལགས་རེད་ད་འདི་ཡི་ཕྱོགས་གཅིག་ནས་ང་ཚོ་ད་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་འདི་བརྒྱད་ཅུ་གྱ་བརྒྱད་ལོ་ནས་བྱས་བྱས་ཨ་རིའི་རྒྱལ་ས་ཝ་ཤིང་ཏོན་བཙུགས་ཏེ་དེའི་སྐབས་ལ་ཉིས་སྟོང་བཅུ་གསུམ་བར་དུ་ཝ་ཤིང་ཏོན་ཏི་སི་རང་ལ་བོད་པའི་འབྲེལ་བ་བྱེད་མཁན་ལས་ཁུངས་ད་ང་ཚོ་འདི་མ་ཤི་ཡོད་མ་རེད་འདིའི་ནང་ལ་ད་རྒྱལ་བ་རིན་པོ་ཆེའི་དམིགས་བསལ་སྐུ་ཚབ་རྒྱ་རི་རིན་པོ་ཆེ་ཕྱག་ལས་གནང་བཞུགས་དུས། ཁོང་གིས་བོད་དོན་ཐོག་ལ་ཕྱག་ལས་ག་རེ་གནང་པ་ལ་རམ་འདེགས་ཞུ་ཡ་དེ་ང་ཚོའི་ལས་འགན་ཆགས་བསྡད་པ་རེད་དེ་ཡིན་དུས། གནས་སྟངས་གཅིག་དེ་འདྲའི་རེད་འདིའི་སྐབས་ལ་ད་རྡ་རམ་ས་ལ་ནས་སྐུ་མགྲོན་ཕེབས་གནང་གི་ཡོད་ནའི་རེད་ད་ག་ནང་བཞིན་ཁྱེད་རང་གསུངས་པ་ནང་བཞིན་ང་ཚོ་ཆབ་སྲིད་བཙོན་པ་ཟུར་པ་ཁོང་རྣམ་པ་ཚོ་དེ་པར་ཕེབས་བྱས་མཛད་འཆར་ཁག་ལ་ཕྱག་རོགས་ཞུ་ཡ་ལྟ་བུ་ཅིག་ང་ཚོ་དེ་འགན་ཆགས་ད་ཉིས་སྟོང་བཅུ་གསུམ་རྗེས་ལ་ད་རྒྱལ་བ་རིན་པོ་ཆེའི་སྐུ་ཚབ་ནིའུ་ཡོག་ནས་མར་ཌི་སི་ལ་ཕེབས་དུས་ད་གནས་སྟངས་འགྱུར་བ་ཕྱིན་མ་གཏོགས་དེའི་བར་དུ་ང་ཚོ་དེ་ཞུ་གི་ད་དེ་ཡིན་དུས་དེ་པར། ལས་ཀ་བྱེད་མཁན་མི་སྣ་མང་པོ་མེད་དུས་ད་གནས་གནད་དོན་མང་པོའི་ཐོག་ལ་ཅིག་ཁ་ལོ་པ་བྱེད་དགོས་ཡ་ཁ་ལོ་པ་ཡང་མེད་ན་ཅིག་མཉམ་དུ་རོགས་པ་འགྲོ་རོགས་བྱེད་མཁན་རང་མཉམ་དུ་འགྲོ་དགོས་ཡ་ད་ལྟ་ཁྱེད་རང་གསུངས་པ་ནང་བཞིན་ཚོགས་འདུ་ཁག་ལ་ཅིག་གསུང་སྒྱུར་ཞུ་ཡ་དེ་འདྲ་ཡིན་པས་ན་དེ་འདྲ་ཞུ་ཡ་གོ་སྐབས་དེ་ད་ངས་ཅིག་དེ་ག་ཡོད་པ་དེ་ལ་ངས་ཅིག་ཞུ་ཡ་ཐབས་ཤེས་བྱས་བྱས་འདིའི་གནས་སྟངས་ཅིག་བྱེད་དགོས་ཡ་བྱས་ཆགས་བསྡད་པ་རེད།

ཁྱེད་རང་བར་བརྒལ་འགན་འཛིན་བྱས་ཕྱག་ལས། ཐེངས་མ་གཉིས་ཙམ་ཕྱག་ལས་གནང་བ་གསུངས་དུས། ད་ཏན་ཏན་འགན་ཆེན་པོ་ཅིག་ཡོད་ས་རེད་པ།
ལགས་རེད་ད། འདི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་ཐོག་མ་ཐོག་མ་ཉིད་ནས་བཙུགས་ཡག་གི་དམིགས་ཡུལ་དེ་ཕྱོགས་གཅིག་ནས་ཁྲིམས་ཐོག་ནས་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཞིག་ཆགས་ཏེ་ཨ་མི་རི་ཀར་དེབ་སྐྱེལ་བྱས་པའི་ཚོགས་པ་ཞིག་ཆགས། དེ་ཡོད་དེ་ཡིན་ནའི་དངོས་སུ་དངོས་སུ་ཤུགས་ལ་བཙུགས་དགོས་ཡག་གི་དོན་དག་གཙོ་བོ་གཅིག་དེ་རྒྱལ་བ་རིན་པོ་ཆེ་དང་རྒྱལ་བ་རིན་པོ་ཆེས་དབུ་ཁྲིད་པའི་བོད་མིའི་སྒྲིག་འཛུགས་ལ་རམ་འདེགས་ཞུ་ཡ་དང་བོད་པའི་བོད་དོན་སྒྲུབ་ཡ་དོན་དག་ལ་རམ་འདེགས་ཞུ་ཡ་ཅིག་ཆགས་བསྡད་དུས་ང་ཚོའི་ལས་འགན་ཅིག་དམིགས་བསལ་ཆགས་བསྡད་ཡོད་རེད། ལས་འགན་འདི་བརྒྱུད་ནས་ད་ང་ཚོའི་འདི་ལ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས། གྲོས་ཚོགས་ལ་འབྲེལ་བ་བྱས་བྱས་བོད་ཀྱི་ཐོག་ལ་སྲིད་ཇུས་བསྒྱུར་བ་གཏོང་ཡག་འཛིན་སྐྱོང་ལ་འབྲེལ་བ་བྱས་བྱས་སྲིད་ཇུས་དེ་ཚོ་ལག་ལེན་བསྟར་ཡག་ད་ག་ནང་བཞིན་མང་ཚོགས་ལ་འབྲེལ་བ་བྱས་བྱས་གྲོས་ཚོགས་དང་འཛིན་སྐྱོང་གཉིས་ཀ་ལ་སྐུལ་མ་བྱེད་ཡ་ལ་སོགས་པ་འདི་འདྲ་ཅིག་ཆགས་བསྡད་ཡོད། ད་འདི་ཡིན་དུས་ང་ཚོའི་འདི་ལ་བོད་མིའི་སྤྱི་ཚོགས་རེད། ད་ག་ནང་བཞིན།

ང་ཚོ་དེ་བོད་དོན་ཞུ་གཏུག་ཉིན་མོ་ཆགས་འདུག་ཞུ་གཏུག་ཉིན་མོ་དེ་ད་ང་ཚོའི་དེ་ལས་འཆར་གཙོ་བོ་ཅིག་ལ་མཉམ་ཞུགས་བྱེད་ཡག་གི་གོ་སྐབས་ཅིག་ད་ག་ནང་བཞིན་ཡང་བོད་མི་ན་གཞོན་ཚོ་ལ་ཨ་མི་རི་ཀའི་ཆབ་སྲིད་ལྷག་པར་དུ་ཨ་མི་རི་ཀའི་མི་སེར་ཡིན་བསྡད་མཁན་བོད་མི་ཚོས་ཀྱིས་དེའི་མི་སེར་གྱི་ཐོབ་ཐང་བེད་སྤྱོད་བྱས་རྗེས། གཞོན་སྐྱེས་ཟབ་སྦྱོང་སྦྱོང་བརྡར་ད་ལྟ་ང་ཚོ་བཀའ་མོལ་གནང་བསྡད་པའི་ཉིན་མ་གཉིས་གོང་ལ་བདུན་ཕྲག་སྔོན་མ་དེར་ང་ཚོ་དེ་ཟབ་སྦྱོང་དེ་དེའི་ད་ལོའི་ཟབ་སྦྱོང་དེ་ཚུགས་པ་རེད། དེ་ཡིན་དུས་དེ་འདྲའི་ཐོག་ལས་ང་ཚོའི་ལས་འགུལ་སྤེལ་ཡག་ད་གང་ལྟར་རྒྱ་རི་རིན་པོ་ཆེ་གི་དེ་ཡོད་པའི་སྐབས་ཀྱི་བྱས་པའི་འབྲེལ་མོལ་གྱི་ཐོག་ལས་ཅིག་ཐུགས་ཕན་གསོས་ཡག་དཔེར་ན་རྒྱ་རིགས་རྒྱ་ནག་ནང་རྒྱ་རིགས་མཁས་དབང་བཅས་ཁོང་རྣམ་པ་ཚོ་ལ་ཅིག་དངོས་ཤུགས་བརྒྱུད་གསུམ་ནས་འབྲེལ་བ་བྱེད་ཡ་ལ་སོགས་པ། ད་ག་ནང་བཞིན་དེའི་རྩ་ཕྱི་ལོགས་ལ་མངོན་གསལ་དོད་པོའི་ཐོག་ནས་གྲོས་ཚོགས་དང་འཛིན་སྐྱོང་ལ་ལས་འགུལ་སྤེལ་ཡ་ལ་སོགས་པ་འདི་ཚོ་ཚང་མ་ང་ཚོའི་ལས་ཁུངས་འདི་གི་ལོ་རེའི་བྱེད་སྒོའི་ནང་ནས་ཆགས་བསྡད་པ་ད་འདི་ཚོ་ལ་ང་ཚོ་ཚང་མ་བསྡད་ཡོད་མཁན་ལས་བྱེད་ཚང་མས་འགན་འདིའི་ནང་མཉམ་ཞུགས་བྱེད་ཡག་གི་གོ་སྐབས་ཅིག

ལས་ཀའི་ལས། གསལ་པོ་ཞེ་པོ་རེད་ཕྱོགས་གཅིག་ནས་གཞུང་འཛིན་མ་ཡིན་པ་ཚོགས་པ་ཆགས་བསྡད་ཡོད་ཕྱོགས་གཞན་གཅིག་ནས་དམིགས་བསལ་སྐུ་ཚབ་ལ་ཕྱག་རོགས་ཞུས་པའི་རྐྱེན་གྱིས་ང་ཚོ་གིས་ད་ལྟ་བོད་མིའི་སྒྲིག་འཛུགས་ཀྱི་སྐུ་ཚབ་ལྟ་བུ་བྱས་རྗེས་དེ་ཝ་ཤིང་ཏོན་ཌི་སིར་ཕྱག་ལས་ཞུ་དགོས། ད་སྐུ་ཚབ་དོན་གཅོད་ཁང་ཉིས་སྟོང་བཅུ་གསུམ་ལོ་ནས་མར་དེ་ནིའུ་ཡོག་ནས་མར་སྤོས་ཚར་བའི་རྗེས་ལ་ད་བོད་མིའི་སྒྲིག་འཛུགས་དང་རྒྱལ་བ་རིན་པོ་ཆེའི་སྐུ་ཚབ་གནང་མཁན་དེ་སྐུ་ཚབ་དོན་གཅོད་ཁང་ཆགས་བསྡད། ང་ཚོ་གི་ངོ་བོ་དེ་ད་ཨ་རིའི། དེབ་སྐྱེལ་བྱས་པའི་གཞུང་འཛིན་མ་ཡིན་པའི་ཚོགས་པ་ཞིག་ཆགས་ཡོད་ད་འདི་ཡིན་པ་ཡིན་དུས་ང་ཚོས་ཅིག་སྐུ་ཚབ་དོན་གཅོད་ཁང་གི་ཕྱག་ལས་ལ་རམ་འདེགས་ཞུ་ཡ་དེ་ད་ཅིག་སྐུ་ཚབ་དོན་གཅོད་ཁང་མཉམ་དུ་ང་ཚོས་ཕྱག་ལས་ཞུ་ས་ཅིག་དེའི་འབོད་སྐུལ་ཞུ་ས་ཅིག་རེད་གྲོས་ཚོགས་ཡིན་ནའི་རེད་འཛིན་སྐྱོང་ཡིན་ནའི་རེད་མི་སྣ་ཆ་རེད་ཡིན་དུས་ཁོང་ཚོ་ལ་ཅིག་ཁོ་ནར་མ་བལྟས་པ་ང་ཚོས་ཅིག་མཉམ་རུབ་བྱས་ལས་ཀ་བྱེད་ཀྱི་ཡོད་པ་དོན་ཡག་ལ་སོགས་པ་གང་ལྟར། མཐའ་མའི་བོད་དོན་ཐོག་ལ་ཐུགས་ཕན་གསོ་ཡག་ཡོང་བ་ལ་ད་གང་ཐུབ་ཐུབ་ཅིག་མཉམ་རུབ་བྱེད་དགོས་ཡ་དེ་གལ་ཆེན་པོ་ཡོད་དུས་འདི་འདྲའི་བརྒྱུད་བྱས་དཔེར་ན་ང་ཚོའི་ད་ལྟའི་ཆ་ལ་དེའི་ད་ཡོད་སྐུ་ཚབ་དོན་གཅོད་ཅིག་རྣམ་རྒྱལ་ཆོས་གྲུབ་ལགས་རེད་ཁོང་དང་ཁོང་གི་དོན་གཅོད་ཁང་མཉམ་དུ་དེ་ལས་ཀ་སྤེལ་ཡ་དེ་སྔ་ཡིན་ནའི་ང་ཚོ་ལས་བྱ་དེ་འདྲ་ཞིག་སྤེལ་གནས་སྟངས་ཆགས་བསྡད་ཨུ་ཧུམ་ལགས་སོ་ལགས་སོ། དེ་ནས་དེ་ག་ལ་རྒན་ལགས་ཁྱེད་རང་ད་ལྟ་ཁོང་ཚོ་གི་གཟི་མདངས་བྲི་ཡ་དེ་ཐོག་ལ་ཡ་མི་ས་ཡོང་ས་པོ་ཅིག་སྐད་སྐད་དེ་འདུག་ག་ང་ཚོ་ཚང་མ་ཧ་གོ་ཡ་ཅིག་ག་རེ་རེད་ཟེར་ན་རྒན་ལགས་ཁྱེད་རང་ཡང་བྷེ་བྷི་གི་རྩོམ་པ་པོ་ཅིག་རེད་དེ་ནས་ད་དེ་ཚོ་ནང་ལ་བྲིས་ག་དེ་ཚོ་ད་དུ་ཁྱེད་རང་གི་རྒྱ་གར་དང་འབྲེལ་བ་གི་གནས་ཚུལ་རེད་བལ་ཡུལ་དང་འབྲེལ་བ་གི་གནས་ཚུལ་རེད་བོད་ད་ཡིན་དང་ཡིན་ཨནི་སུའི་སི་ད་ཨ་མི་རི་ཀ་གི་ཨནི་ཅི་སངས་རྒྱས་གི་དང་འབྲེལ་གི་གནས་ཚུལ་ད་དེ་དང་འབྲེལ་བ་ཆགས་པ་གི་དང་འབྲེལ་བ་གི་ཐོག་ལ་རྩོམ་ཡིག་མང་པོ་ཅིག་བྲིས་ཡོད་རེད་ཟེར་ཡག་དང་འབྲེལ་ཅིག་བཤད་བསྡད་ཀྱི་འདུག་དེ་ཚོ་ག་འདྲ་ག་རེ་བྲིས་པའི་ང་ཚོ་ངོ་སྤྲོད་མདོར་བསྡུས་གནང་རོགས་བྱེད་དང། ང་ད་ལྟ་སློབ་གྲྭ
ཆེན་མོ་ནང་མ་འཛུལ་གོང་ནས་ཅིག་རྩོམ་ཡི་གེ་བྲིས་ཡག་དབྱིན་ཇིའི་ནང་དུ་རེད་ད་དེ་གཙོ་བོ། དེ་བྲིས་ཡག་དེ་ང་རང་གི་གོམས་གཤིས་བཟོ་འདྲ་ཅིག་དེ་སྔ་ནས་ཆགས་ཏེ་དེ་ཡིན་དུས་དེ་རྗེས་དགའ་མོས་བྱུང་བ་ན་ཅིག་གསར་འགོད་པ་གི་ལས་ཀ་བྱེད་དགོས་ཡ་དེ་ངས་དེ་རྩོམ་བྲིས་ཡག་ལ་ཅིག་ང་རང་དགའ་མོས་ཡིན་པ་ཡིན་ཙང་དེ་འདྲ་ཅིག་ཆགས་ཏེ། ལྡི་ལི་ལ་གསར་འགོད་པ་ཡིན་པའི་སྐབས་ལ་ངས་རྩོམ་ག་ལ་གང་འཚམས་བྲིས་ཡ་ཅིག་རག་སོང་དམིགས་སུ་བཀར་ནས་དེ་བར་ད་བཤད་སྲོལ་བྱས་པས་ན་གླེང་བརྗོད་ཟེར་རོ། རྩོམ་སྒྲིག་པའི་འགྲེལ་བརྗོད་ལྟ་བུའི་ཚུར་འཇོག་དེ་མིང་འཁོད་པ་དེ་འདི་འོ་དེ་དུས་ད་ད་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གྲངས་སྐད་ཆ་རེད། དེ་འདྲ་ནང་ལ་ཅིག་བྲིས་ཡ་གོ་སྐབས་ཅིག་དེ་དུས་ད། ཚགས་པར་ལས་ཁུངས་འདི་ཙམ་མ་ཟད་དེའི་གོང་ནས་སློབ་གྲྭ་ཆེན་མོ་ལ་ཡོད་པའི་སྐབས་ལ་མཐའ་མཐོ་སློབ་ལ་ཡོད་པའི་སྐབས་ལ་ཚགས་པར་ཁག་འགའ་ཤས་ཅིག་ནང་རྒྱ་གར་ཚགས་པར་རེད་འདི་ཚོ་ལ་བྲིས་ཡག་གི་བོད་ཀྱི་གནད་དོན་ཐོག་ལ་བྲིས་ཡག་དེ་གོ་སྐབས་ཅིག་རག་དེ་ནས་ཅིག་དགུ་བཅུ་གོ་གྲངས་ནང་ལ་ལོ་གཉིས་མ་ཟིན་ཙམ་སུའུ་སུའུ་ཙི་ལན་ལ་བསྡད་དུས་ཡང་དེའི་སྐབས་སུའུ་སི་ནང་ལ་ཡོད་པའི་དུས་དེབ་ལ་སོགས་པ་འདི་འདྲའི་ནང་ལ་བྲིས་ཡག་རག་ད་དེ་ཨ་མི་རི་ཀ་ལ་སླེབས་ཚར་ནས་ད་ཨ་མི་རི་ཀའི་ཚགས་པར་རེད་ད་ག་ནང་བཞིན། དེའི་སྐབས་ལ་ཡོད་པའི་ཉིས་སྟོང་བརྒྱད་ལོར་ད་བོད་ནང་གི་གནས་སྟངས་ཐབས་སྡུག་པོ་དེ་ཅིག་རྔམ་སྟོན་བྱས་རྗེས་རྔམ་སྟོན་འདི་ཚོ་ལ་དམ་དྲག་བྱས་པའི་རྐྱེན་གྱིས་ཐབས་སྡུག་པོ་འདི་ཚོ་ཆགས་དུས་ད་རྒྱལ་སྤྱིའི་ནང་ཚགས་པར་ཁག་ཅིག་དོ་སྣང་ཡོང་གི་ཡོད་དུས་དེ་ཚོའི་ཚགས་པར་ཁག་རེད་རླུང་འཕྲིན་ཁག་རེད་དེ་ཚོའི་ཐོག་ལས་ཅིག་གནས་ཚུལ་སྤེལ་ཡག་གི་གོ་སྐབས་ཡིན་དུས་དེའི་ནང་བལ་ཡུལ་གྱི་ད་དུས་ཚད། ཡང་རྒྱལ་སྤྱིའི་ནང་འགྲོ་མཁན་དུས་དེབ་སྐད་གྲགས་ཆེ་ཇི་ཡོད། ད་དེ་ཚོའི་ནང་ལས་བྲིས་ཡ་གང་ལྟར། བྲིས་ཡ་དེ་ཚོ་ངའི་གི་དེ་གོམས་གཤིས་ཡིན་པ་ཆགས་ལ་དེ་ཞོར་ལས་ད། ཞོར་ལས་ཟེར་ན་འགྲིག་གི་མི་འདུག་ད་དེ་དམིགས་ཡུལ་དེ་བོད་པའི་གནས་ཚུལ་དེ་ལ་ཅིག་དོ་སྣང་ཤུགས་ཆེ་ཡོང་ཐུབ་ཡ་གི་ཐབས་ཤེས་བྱེད་ཡ་གི། ངོ་བོ་དེ་ད་ད་ལྟའི་ཆར་ལ་ཡིན་པ། དམིགས་སུ་བཀར་ནས་ངས་ཚགས་པར་འདི་འདྲ་ལ་ད་བྲིས་ཡ་གི་འདི་འདྲ་གང་ཡང་མེད་ད་ང་ཚོ་དེ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ཅིག་དྲ་རྒྱ་རེད་ད་ང་ཚོའི་ཟིན་བྲིས། ད་གང་ནས་ཤི་འདི་ཚོའི་གནས་དོན་ཐོག་ལ་ངས་གང་ཐུབ་ཐུབ་ཅིག་བྲིས་ཡག་གི། ལས་འཆར་སྤེལ་བཞིན་པ་ཡིན་ལ། ཨུ་ཧུ། རེད་རེད་རེད། ཁྱེད་རང་གི་རྩོམ་ཡིག་ཁག་ཅིག་ང་ཚོ་ངོ་དེབ་བརྒྱུད་རེད་ཨནི། Blog། དེ་ཚོ་གི་བརྒྱུད་ནས་ཨནི། མང་པོ་ཅིག་ཀློག་ཐུབ་འདུག་མང་མང་ཆེ་ཆེ་ཁྱེད་རང་གི་རྩོམ་ཡིག་བྲིས་པ་དེ་ཚོ་ཚང་མ་ཁྱེད་རང་གསུངས་པ་ནང་བཞིན་དབྱིན་ཇི་ཐོག་ལ་རེད་འདུག་པ་དབྱིན་ཇི་ཐུག་ལོས།

ད་ཡིན་ནས་འདས་པའི་ལོ་འགའ་ཤས་ནང་ད་ལས་ཀ་གཞན་པའི་རྐྱེན་གྱིས་ང་ཁོ་མུ་མཐུད་ཐུབ་མ་སོང་ཡིན་པས་ན་ད་ད་ལྟའི་ཆར Twitter ད Twitter ཟེར་དེ་ནང་ལ་གང་ཐུབ་ཐུབ་ཞར་ཞོར་ལ་དབྱིན་ཇིའི་མཉམ་དུ་བོད་ཡིག་དེ་བྲིས་ཡག་གི་འབད་བརྩོན་བྱེད་བཞིན་པ་ཡིན།
ག་རེ་བྱས་ནས་རྒན་ལགས་ཁྱེད་རང་གྱིས་ཁྱེད་རང་མ་གཞི་ཆེད་ལས་དེ་ཁོ་དབྱིན་ཇིའི་ཐོག་ནས་སྦྱངས་བྱས་དེ་ཡིན་དུས་དབྱིན་ཇིའི་ཚད་དེ་ཁྱེད་རང་མཐོ་པོ་ཡོད་ས་རེད་ཡང་ཁྱེད་རང་བོད་ཡིག་དེ་ཡང་གནད་འགག་ཆེན་པོ་ཅིག་མཐོང་བྱས

ཤེས་བྱའི་གི་ཚད་དེ་ག་ཚོད་ཡོད་མེད་མ་ལྟོས་པར་ཅིག་བྱེད་འདོད་ཡོད་ད་ཡིན་དུས་ཨ་ང་ལྟ་བུ་ཡིན་པ་ཡིན་པས་ན། ཐོག་མར་འགོ་བཙུགས་ཡས་དམའ་རིམ་སློབ་གྲྭ་དེ་ཅིག་བོད་མི། རྒྱ་གར་ལྷོ་ཕྱོགས་གཞིས་ཆགས་ལ་ཡོད་པའི་ཅིག Bylakuppe གཞིས་ཆགས་དེ་རེད Bylakuppe གཞིས་ཆགས་ལ་ཡོད་པའི་ཅིག་བོད་གཞུང་གི་སློབ་གྲྭ་ལ། འཛུལ་ཡོད་རེད་དེ་ནས། འཛིན་གྲྭ་ལྔ་པ་ནས་བྱས་བྱས་ཡར་ལོ་བཞིའི་རིང་ག་ད་རྒྱ་གར་རྒྱལ་ས་རྒྱ་གར་ད་མངའ་སྡེ Karnataka གི་རྒྱལ་ས Bangalore ཞེས་དེ་ལ་ད་ང་ཚོ་ཁ་རྒྱུན་ལ་དབྱིན་ཇི་སློབ་གྲྭ་ཟེར་གི་རེད་ཡིན་ཡང་ད་རྒྱ་གར་སློབ་གྲྭ་རེད་འདིའི་ནང་ཡེ་ཤུ་གི་ཚོགས་པའི་གི་སྟངས་འཛིན་བྱས་པའི་ཡེ་ཤུ་སློབ་གྲྭ་འདི་འདྲ་ཅིག་འདིའི་ནང་ད་ལོ་བཞི་དེ་ཙམ་བཏང་སོང་མ་གཏོགས་གི་དེའི་སྐབས་ལ་ངས་ད་བོད་ཡིག་སྦྱང་ཡ་གོ་སྐབས་དེ་རག་ཡོད་མ་རེད་དེ་ནས་ཡང་རྗེས་ལ་ཕར་རང་འཇགས་ཅིག་བོད་གཞུང་སློབ་གྲྭ་ལ་བསྐྱོད་བྱས་འདི་བྱེད་དུས་ངའི་བོད་ཡིག་ཚད་སློབ་གྲྭ་མཐར་སོན་པ་ཙམ་བྱུང་བ་མ་གཏོགས་ངས་ཅིག་བོད་ཡིག་འདི་ལ་ང་དམིགས་སུ་བཀར་ནས་ཅིག་སོ་སོ་གདེང་ཚོད་འཕེར་བའི་རང་རྐྱ་འཕེར་ཐུབ་ཡག་གི་འདི་བྱེད་གཞི་དེ་མེད་པ་རེད་དེ་ཡིན་དུས་དབྱིན་ཇི་དེ་ང་རང་སྒེར་ལ་གང་འཚམ་ཅིག་འདི་ཡོད་པ་ཡིན་དུས་དབྱིན་ཇི་འདི་ནང་བྲིས་ཡག་འདི་གནད་འགག་འདི་ཆགས་དེ་ཨཱནི་ཡང་ང་སློབ་གྲྭ་ཐོན་ཚར་བའི་རྗེས་ལས་ཀ་བྱས་དེ་དབྱིན་ཇི་ནང་ལ་ཡིན་དུས་ཁོས་ཀྱིས་ཅིག་ཁྱད་པར་ཕྱག་དེབ་རེད་དང་ཕ་ཡ་དྷ་རམ་ས་ལ་ཞབས་ཕྱི་ཞུ་ག་བཅར་དུས་ངའི་ལས་འགན་གཙོ་བོ་དེ་དབྱིན་ཇིའི་ནང་ལ་དུས་དེབ་ཡོད་པ་འདིའི་འགན་ཁྱེར་ཡ་དེར་བསྒྲགས་འདི་ཡས་དང་འདི་ཚོ་ཚང་མས་དུག་བསྟེན་ནས་ཁོ་རེ་རེ་ཧྲ་འདི་ཐུབ། རེ་རེ་རེ་རེ། ལ་སོ་ལ་སོ། ཨ་ཙི་ཐེ་ས་ཁོང་དེ་ཚོ་གི་ད་ཐེ་ས་ཁོང་དེ་གི་ད་ཁྱེད་རང་ལ་གཟེངས་རྟགས་དང་ཚ་ཕུལ་འདུག་ཚ་ལ་ཡ།

བོད་མིའི་གི་འཐབ་རྩོད་དེ་ཞི་བའི་འཐབ་རྩོད་ཆགས་བསྡད་རེད། ཞི་བའི་འཐབ་རྩོད་ཙམ་མིན་པ་མ་ཟད་དེ་བོད་རང་ལ་རྒྱ་ནག་གཞུང་གི་བྱ་སྤྱོད་དེ་ས་གནས་གཞན་པ་གང་ཅི་ལས་ཅིག་གདུག་རྩུབ་ཅན་གྱི་ད་བྱ་སྤྱོད་འདི་ས་གནས་གཞན་རྒྱ་ནག་མངའ་འོག་ཡིན་པ་ཡིན་ན་གཞན་ལ་ཅིག་མེད་པ་ཅིག་ཆགས་ངེས་ཞེས་གསུངས་པ་སོགས་གནས་ཚུལ་ཕྱི་ལོགས་ཐོན་ཡ་རེད་བོད་མི་ལ་ཅིག་སྟངས་འཛིན་བྱེད་ལ་སོགས་པ་དཔེར་ན་ད་ལྟ་ང་ཚོ་དེ་བར་ད་རྒྱལ་སྤྱིའི་ནང་ལ་ཡུ་གུར་ཁོང་ཚོའི་གི་གནས་ཚུལ་དེ་ཞེ་དྲག་ཁྱབ་ཕར་འགྲོ་གི་ཡོད་རེད་ད་ཡུ་གུར་ཁོང་ཚོའི་གནས་སྟངས་ཆ་ཆ་བཞག་པས་ན་ཁོང་ཚོའི་ཕ་ཡུལ་ལྟ་བུ་ཡིན་པ་ཡིན་ན་གནས་ཚུལ་ག་ལ་གང་འཚམ་ཅིག་རག་ཐུབ་པ་དང་དམ་བསྒྲགས་ཡོད་པ་ཡིན་པ་ཡིན་ནས་ཁོང་ཚོའི་ཕ་ཡུལ་ལྟ་བུ་ཡིན་པ་ཡིན་ན་འགྲོ་ཡ་ལ་ཕྱི་མི་ཡིན་ནས་རེད་ད་རྒྱ་ནག་རང་གི་མི་ཡིན་ནས་ཅིག་དམིགས་བསལ་བཀའ་འཁྲོལ་དེ་འདྲ་གང་ཡང་དགོས་ཀྱི་མི་འདུག་བོད་ས་ཁུལ་ལྟ་བུ་ཡིན་པས་ན་བོད་རང་སྐྱོང་ལྗོངས་ནང་ལ་དམིགས་བསལ་བཀའ་འཁྲོལ་དགོས་ཀྱི་ཡོད་རེད། ཨ། དེ་མིན་བོད་ས་ཁུལ་གཞན་འདི་ཚོ་ཅིག་ཞིང་ཆེན་གཞན་པ་ནང་ལ་ཡོད་ལབ་ཡིན་པས་ན། ཨ། ཕྱི་མི་ཡིན་པས་ན་འགྲོ་ཅིག་འགྲོ་ཆོག་ཆོག་དང་འགྲོ་ཡ་རང་དབང་དེ་འདྲ་མི་འདུག་ག་ད་དམ་བསྒྲགས་དམིགས་བསལ་ཅན་ཅིག་རྒྱ་ནག་གཞུང་གིས་བྱེད་བསྡད་པ་དེ་ད་གནས་སྟངས་འདི་འདྲ་ཡིན་དུས་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་ཨ། དེང་སང་ཅིག་དམག་གི་ལམ་ལུགས་རེད་དྲག་པོའི་རིང་ལུགས་རེད་འདི་ཚོ་ལ་འདོད་པ་མེད་པ་དེ་གསལ་པོ་རེད་ད་འདི་འདྲའི་གནས་སྟངས་འདི་འདྲས་ཀྱི་འོག་ལ་ད་ལྟའི་སྒྲིག་འཛུགས་འདི་གི་ཁོང་རྣམ་པ་ཚོ་འགན་འཛིན་ལྷན་ཚོགས་ཁོང་རྣམ་པ་ཚོ་བཀའ་མོལ་གནང་དུས་ད་ཕལ་ཆེར་བོད་ཀྱི་གནས་ཚུལ་འདི་ལ་ད་ལྟའི་ཆ་ལ་ཅིག་ཡང་རྒྱལ་སྤྱིའི་སྤྱི་ཚོགས་ནང་ལ་དེ་དོ་སྣང་ཡོང་ཐུབ་ཡག་གི་ཐབས་ཤེས་བྱེད་དགོས་ཀྱི་འདུག་དངོས་ཡོད་གནས་ཚུལ་ཅིག་ཆགས་བསྡད་པ་ད་འདི་འདྲས་ཀྱི་གཞི་བཞག་བྱས་ཨ་ནི། ད་ང་ཚོ་ལྟ་བུ་ཡིན་པ་འདི་འདྲས་ཝ་ཤིང་ཊོན་ཌི་སི་ལ་ཡོད་པ་ཡིན་པ་ཡིན་ཙང་ཤུགས་མ་གཏོགས་ཁོང་ཚོས་ངོ་ཤེས་པ་བཟོ་འདྲ་ཅིག་ཆགས་བསྡད་པ་བྱས་ད་འདི་ནང་ལ། གནས་སྟངས་འདི་འདྲས་འོག་ནས་ད་བོད་ཀྱི་གནས་ཚུལ་གྱི་ཐོག་ལ་ཅིག་བྱ་དགའ་ལེན་མཁན་གྱི་ད་སྐུ་ཚབ་ལྟ་བུ་དེ་ང་ཡིན་ད་རེད་བསམ་པ་བྱུང་ད་ང་རང་ཡིད་ཆེས་འདི་ཡོད་རེད་བ་ད་ག་རང་ཡིན་སོང། རེད་རེད་རེད་དེ་དང་མཉམ་དུ་ཏན་ཏན་རྒན་ལགས་ཁྱེད་རང་གི་མི་ཚེ་ཧྲིལ་པོ་དེ་ལ་ད་བོད་ཀྱི་རྩ་དོན་ཆེད་དུ་ཕྱག་ལས་ག་ལ་ག་ཚང་ད་ལྟ་གང་དུ་ང་ཚོ་རྒྱུས་ལོན་བྱས་འདུག་དེ་ནི་ནང་བཞིན་བོད་ཀྱི་གནས་སྟངས་དེ་ལ་གཞི་བཞག་ནས་ཡིན་པ་ད་ཐག་ཆད་རེད་ཤག་གང་ཡིན་ཟེར་ན་ང་ཚོ་རླུང་འཕྲིན་ཁང་གི་ཨ་ནི་ཚོགས་པ་ཁོ་རང་ཚོ་གི་སྤྱི་བསྒྲགས་སྤེལ་དགོས་ཟེར་དེ་གཅིག་པུ་མ་རེད་ཁོ་རང་ཚོ་གི་འབྲེལ་མཐུད་པ་འདྲ་མི་འདྲ་མི་གཉིས་ཚེ་ཟད་ལ་ང་ཚོ་གི་དེ་གནས་ཚུལ་དེ་མ་སྟོན་དུ་ང་ཚོ་བཀའ་འདྲི་ཞུ་ཡག་གི་གོ་སྐབས་རག་བྱུང་ཅི་དེ་འབྲེལ་མཐུད་འགན་འཛིན་མཱི་ཁེལ་ཧཱ་མི་ཐོན་རེད་གཞི་བདག་དེ་འབྲེལ་མཐུད་པ་ལི་ལི་མཱི་ཁཱ་ལེ་རེད་ཁོ་རང་གཉིས་པ་ལ་ང་ཚོ་སངས་རྒྱས་པ་གི་དངོས་སུ་ཕར་བཀའ་འདྲི་ཞུ་དང་འབྲེལ་གི་གཟེངས་རྟགས་ཅིག་རག་དེ་བཞག་དེ་ག་འདྲ་རེད་ནི་ཏང་ཁོ་རང་ཚོ་ལ་ཕར་བཀའ་འདྲི་ཞུས་འདུག་ཁོ་རང་ཚོ་ག་རེ་ལབ་འདུག་ཟེར་ན་བུ་ཆུང་ཚེ་རིང་ལགས་ཀྱིས་ནི

རྗེས་མ་ཡོང་ཡག་ལ་ད། ཚོ་གང་ཅིའི་ཐོག་ནས་མཐོང་གི་ཡོད་རེད་གནད་འགག་ཆགས་ཀྱི་ཡོད་རེད། དང་དྲག་ཆིག་ཆེར་ཆེར་འགྲོ་ཡག་གི་གནས་སྟངས་དང་ཐོག་ནས་དེ་གསུངས་སོང་ང་དེ་འདྲ་བྱས་དུས་དེ་ཐུགས་ལ་ཁྱེད་རང་ག་འདྲ་ཟིག་ཡོད་ན། ལ་གོ་སྐབས་ཡོད་དགོས་ཀྱི་རེད་ད། ཡོད་མེད་ལ་མ་ལྟོས་པར་ཡོད་དགོས་ཀྱི་རེད་གང་ཡིན་ཞུས་པ་ཡིན་ན་ད་ངས་དེ་གཏམ་བཤད་ནང་ལ་ད་རང་བཤད་པས། གལ་ཏེ་འཛམ་གླིང་སྤྱི་ཚོགས་ཀྱི་དྲག་པོའི་འགྲོ་ལུགས་ཐོག་ལ་དགོས་ཀྱི་མི་འདུག་ན། དཔེར་ན་ད་ལྟ་ལ་ང་ཚོ་བཀའ་མོལ་གནང་བསྡད་པའི་སྐབས་ལ་ཨུ་རུ་སུ་དང་གཅིག་ཡུ་ཀེ་རེན་བར་ལ་དམག་གི་འདིའི་སྐོར་འཛམ་བུ་གླིང་ཚང་མས་ཐུགས་འཚབ་གནང་ཞུ་བར། དྲག་པོའི་གཅིག་ལས་བྱ་འདི་འདྲ་ལྟ་བུ་ལ་འཛམ་བུ་གླིང་ནང་དགོས་ཀྱི་མི་འདུག་ན། གཅིག་མངོན་གསལ་དོད་པོ་མིན་པའི་གཅིག་ཞི་བའི་གི་ལས་འགུལ་ད་བོད་པའི་ལས་འགུལ་ལྟ་བུ་ལ་རྒྱབ་སྐྱོར་བྱེད་དགོས་ན་འཛམ་བུ་གླིང་གི་འགན་ཆགས་བསྡད་པ་རེད། ཞི་བའི་ལས་འགུལ་ལ་འགན་བྱེད་རྒྱབ་སྐྱོར་བྱེད་དགོས་ཀྱི་འདུག་ན་བོད་པའི་གནས་ཚུལ་དེ། མངོན་གསལ་དོད་ཤོས་རེད། རྒྱལ་བ་རིན་པོ་ཆེས་དབུ་ཁྲིད་པའི་ད་འདས་པའི་ལོ་བཅུ་ཕྲག་མང་པོའི་ནང་འཛམ་གླིང་ཚང་མས་ཀྱི་ད་བོད་གནད་དོན་འདི་ལ་ད་ཞི་བའི་ཡིན་པ་འདི་ཇོ་མོ་ཁོག་ཆགས་དེ་ཁོང་ཚོའི་དོགས་པ་མེད་པ་ཆགས་དེ་ད་ཡིན་པ་ཡིན་ན་ཆབ་སྲིད་ཀྱི་དགོས་མཁོའི་རྐྱེན་པས་འཛམ་གླིང་རྒྱལ་ཁབ་ཁག་གིས་ད་སྐབས་རེ་ད་ཁོང་ཚོའི་སོ་སོའི་གི་ཅིག་ལངས་ཕྱོགས་རེད་བྱེད་ཕྱོགས་རེད་འདི་ཚོ་ད་ང་ཚོ་ལ་དོ་སྣང་དེ་ཙམ་མེད་པའི་རྣམ་པ་འདི་འདྲ་ཚོར་གྱི་འདུག་བ། ད་ཡིན་དུས་འདི་ཚོའི་ཐད་ལ་ཁོ་ཚོ་ལ་ཅིག་དྲན་གསོ་གཏོང་ཡག་ལ་སོགས་པ་དེ་བྱ་དགའ་ད་འདི་ལྟ་བུ། ད་འདི་ད་ལྟ་ཨ་མི་རི་ཀའི་རྒྱལ་ས Washington ནང་ལ་ཡོད་པའི་བྱ་དགའ་གཅིག་པོ་ཅིག་བྱ་དང་ད་འདི་འདྲ་ཨ་མི་རི་ཀ་ནང་ལོགས་ལ་ས་ཆ་གཞན་མང་པོ་ལ་ཡོད་དགོས་ཀྱི་རེད་ད་ཨ་མི་རི་ཀ་ཙམ་མ་ཟད་འཛམ་གླིང་རྒྱལ་ཁབ་མང་པོ་ལ་ཡོད་རེད་ཨ་དེ་ཚོ་རྒྱ་གར་ལྟ་བུ་ཡིན་ན་བྱ་དགའ་ཆེ་ཆུང་ལ་མ་ལྟོས་པར་འདི་འདྲ་ང་ཚོ་བོད་མིའི་གང་ཟག་འདི་འདྲ་ལ་གཞས་དེ་འགན་འདི་འདྲ་བྱུང་སོང་བ་ད་ཡུ་རོབ་ལྟ་བུ་ཡིན་ན་འདི་འདྲ་ཡོད་དགོས། ད་དེ་ཚོའི་ཐོག་ལ་ད་ཁོང་རྣམ་པ་ཚོའི་སྒྲིག་འཛུགས་ཀྱི་འགྲོ་ལུགས་དང་ད་རྒན་ཞེ་ངས་ཁོང་རྣམ་པ་ཚོའི་དགོངས་པ་བཞེས་ཕྱོགས་འདི་ལ་རག་ལས་ཀྱི་རེད་མ་གཞི་ད་ཡང་བྱ་དགའ་འདི་ལྟ་བུ་ཡིན་པས་ན་དམིགས་སུ་བཀར་ནས་ང་ལ་བྱ་དགའ་དེ་གནང་རོགས་བྱེད་ཟེར་ཡག་འབོད་སྐུལ་ཞུ་ཡ་དེ་འདྲ་གང་ཡང་ཡོད་མ་རེད་བ། ཁོང་རྣམ་པ་ཚོས་ཐུགས་ཐག་བཅད་བཅད་ཚུར་གནང་དེ་ཡང་ཅིག་ཆགས་བསྡད་དགོས། རེད་དེ་ནས་ཁ་སང་ཚེས་དགུ་ཉིན་མོ་བུ་ཆུང་ཚེ་རིང་ལགས་ཁྱེད་རང་ལ་ད་དངོས་སུ་གཟེངས་རྟགས་བཞེས་པའི་སྐབས་སུ་གཟེངས་རྟགས་མཛད་སྒོ་དེའི་ཐོག་ལ་ད་ལྟ་ཚར་ལ་ཡ

གཉིས་མཐོང་སྣང་དང་འདུ་འཛི་འདིའི་གི་གནད་འགག་གཅིག་མཐོང་སོང་དེ་ནང་གཏམ་བཤད་པའི་གི་གནད་འགག་ག་རེ་ག་རེ་འདྲ་ཟེར་བས་སོང། གཏམ་བཤད་པའི་ནང་ནས་ཁོ་རང་ཚོ་གསུམ་བྱུང་སོང། དེའི་ནང་ནས་མཉམ་དུ་ད་ཡེ་ཤུ་བླ་མ་གཅིག་གིས་ཅིག་ཐོག་མ་སྨོན་ལམ་འདོན་གནང་སོང། གཞན་གཏམ་བཤད་པའི་ནང་ནས་གཞན་གཉིས་དེ་སྒྲིག་འཛུགས་དེའི་གི་དེ་རེད་གཅིག་དེ། གཙོ་འཛིན་དང་གཞན་གཅིག་དེ།

ད་འདི་འདྲས་རེད་ཤག་ཐེབས་རྩ་འདི་ཡི་གི་འགན་འཛིན་ལྷན་ཚོགས་ནང་ལ་ལྕམ Paula ཁོང་འདུག་ད་ག་མ་ཟད་ཐེབས་རྩ་ད་ག་རང་ཐོག་མར་འགོ་བཙུགས་ཡ་གི་འགོ་བཙུགས་མཁན་གི་གང་ཟག་ནང་ལ་ཁོང་གི་པཱ་ལགས་དེ་པཱ་ཁོང་གི་པཱ་ལགས་དེ་ཁོང་རྣམ་པ་ཚོ་ཤར་ཡུ་རོབ་ནས་རེད་དོ་མི་རྒྱུད་དེ་ཤར་ཡུ་རོབ་མི་རྒྱུད་ཚོ་དམར་པོའི་གི་རིང་ལུགས་ལ་ཅིག་འོག་སྡུག་པོ་མྱངས་ནས་ཧ་གོ་དུས་ཁོང་ཚོ་དེ་ནང་བཞིན་དམར་ཤོག་རིང་ལུགས་ལ་ཅིག་གདོང་ལེན་བྱེད་ཡ་གི་མི་སྣ་གལ་ཆེ་གཅིག་ཁོང་གི་པཱ་ལགས་དེ་ཡིན་ས་རེད། དེ་ཡིན་ཙང་ཁོང་རྣམ་པ་ཚོ་གི་ད་སྒྲིག་འཛུགས་དེ་བཙུགས་ཡ་འདི་གནང་འདུག་ད་ལྕམ Paula ཁོང་ཚོའི་གི་འགན་འཛིན་ལྷན་ཚོགས་ནང་ལ་ཡོད་པ་མ་ཚད་ཅིག་སྐུ་ཞབས་སྲིད་འཛིན George W Bush ཡོད་པའི་སྐབས་ཀྱི་བོད་དོན་དམིགས་བསལ་འབྲེལ་མཐུད་སྐུ་ཚབ་དེ་ཆགས་བསྡད་ཡོད་རེད། དེ་ཡིན་དུས། བོད་པའི་གནད་དོན་ཁག་ལ་གང་འཚམ་ཧ་གོ་ད་ང་ངའི་མཉམ་དུ་ཅིག་ཕྱག་ལས་གནང་མྱོང་ཟེར་ཡ་དེ་གཙོ་བོ་དེ་རྒྱ་རི་རིན་པོ་ཆེ་མཉམ་དུ་རེད་རྒྱལ་བ་རིན་པོ་ཆེའི་དམིགས་བསལ་སྐུ་ཚབ་རྒྱ་རི་རིན་པོ་ཆེ་ལྷན་དུ་ཁོང་རྣམ་པ་དང་ཕྱག་ལས་མཉམ་དུ་རྒྱ་རི་རིན་པོ་ཆེ་ལ་ཕྱག་རོགས་ཞུ་ཡ་དེ་ང་ཡིན་པ་ཡིན་དུས་ཤུགས་མ་གཏོགས་གི་རྒྱ་བོ་འདི་འདྲ་ཞིག་ཆགས་བསྡད་བྱས་ཡིན་དུས་ཁོང་གིས་འགྲེལ་བརྗོད་གནང་ཡ་དེ་གཅིག་ད་ངས་ལས་ཀ་ག་རེ་བྱས་བསྡད་པ་དེ་མ་གཅིག། གསལ་བཤད་བྱས་ད་བྱ་དགའ་དེ་ག་རེ་བྱས་གནང་ཡོད་མེད་དེ་ཚོ་འགྲེལ་བཤད་རྒྱག་ཡ་དེ་ཁོང་ཡིན་ནའི་འགྲེལ་བཤད་དེ་ད་ངས་ད་ང་རང་ཅིག་བསྟོད་ར་དེ་ཚོ་ད་ཁག་ཁག་རེད་ད་ངས་དེ་ཅིག་གོང་དུ་ཞུས་པ་ནང་བཞིན་ངའི་ཞེ་དྲག་དེ་ང་འོས་པ་ཞིག་མེད་བསམ་གི་འདུག་དེ་ནས་ཁོང་ད་ཨ་མི་རི་ཀའི་གི་ཆབ་སྲིད་ནང་ལ་མི་སྣ་གལ་ཆེ་ཆགས་བསྡད་ཡོད་རེད། ད་ལྟ་ཡིན་པ་ཡིན་ནའི་ཁོང་སྤྱི་མཐུན་ཚོགས་པ་ནང་ནས་གནད་ཡོད་ཅན་གཅིག་ཟ་འདོད་ཁོང་ལྟ་བུ་གཅིག་གིས་ད་བོད་ཀྱི་གནད་དོན་འགྲེལ་བརྗོད་བྱས་ཐ་མ་ད་དཔེར་ན་གཏམ་བཤད་ནང་རྒྱ་བོད་རོམ་གྱི་དགོངས་བཞེས་དེ་ག་འདྲ་ཡིན་མིན་དེ་ཁོང་གི་འགྲེལ་བཤད་ཞེ་དྲག་འདི་འདྲ་བསྐྱོན་གནང་སོང་ད་འདི་ཚོ་གཅིག་གནང་པ་དེ་ཡིས་ཀྱིས་ད་བོད་ཀྱི་གནད་དོན་ཐོག་ལ་ཁོང་ཚོས་ཀྱི་ཐུགས་སྣང་ཤུགས་ཆེན་པོ་གནང་པ་ཟེར་ཡ་འདི་ངས་ཚོར་གྱི་ཡོད་དེའི་རྗེས་ད་ལོ་ལྟར་རེ་བཞིན་ད་ལྟའི་ཁོང་ཚོའི་མཛད་སྒོ་དེ་ནང་ལ་མེ་ཏོག་གི་ཅིག་དྲན་གསོ་བྱེད་ཡ་གི་ལུགས་སྲོལ་བྱུང་འདིའི་ནང་ལ་ག་དུས་ཡིན་པ་ཡིན་ན་ཁོང་ཚོས་རྒྱལ་བ་རིན་པོ་ཆེའི་དམིགས་བསལ་སྐུ་ཚབ་ལས་ཁུངས་ནས་གདན་འདྲེན་ཞུ་གི་ཡོད་རེད་ད་ནང་བཞིན་ཤར་ཡུ་རོབ་རེད་ཤར་ཡུ་རོབ་རྒྱལ་ཁབ་མང་པོའི་གི་ད་ལྟ Poland Lithuania

བོད་ཀྱི་གནས་ཚུལ་དེ་ལ་ཡོངས་བསྒྲགས་ཁྱབ་བསྒྲགས་བྱེད་ཐུབ་ཡག་གི་ནུས་པ་ཤུགས་ཆེ་རུ་བཏོན་ཐུབ་ཡག་གི་ང་ཚོའི་དམིགས་ཡུལ་འདི་ཆགས་ཡོད། ད་འདིའི་ལས་བྱ་སྐོར་ལ་ད་ལྟ་འདི་རེད་ཟེར་ཡ་དེ་ངས་ཞིབ་ཚགས་པོ་ད་ལྟ་གའི་ཞུ་ཡས་གའི་མེད་ལ། ཡིན་ན་ཅིག་ཤར་ཡུ་རོབ་ནང་ལ་ཡང་ཅིག་ཁོ་རང་ཚོ་གི་བོད་ཀྱི་སྐོར་ལ་ཡང་ཅིག་དམིགས་བསལ་དོ་སྣང་དེང་སང་ཆེ་ཆེ་རུ་འགྲོ་ཡག་གི་སྐད་ཆ་དེ་འདྲ་ཅིག་འདུག་དེ་ག་རེ་ག་རེ་ཡོད་ན་ག་རེ་བྱས་ནས་ཁོང་ཚོ་གི་བོད་ཀྱི་སྐོར་ལ་ཡང་ཡང་དོ་སྣང་སྔོན་མ་ཞེ་དྲག་ཤེས་ཀྱི་མེད་པ་ཡིན་ན་ག་འདྲ་ཡིན་ན་ད་ལྟ་ཡང་དངོས་སུ་ཚི་ཁ་བསྐུངས་ནས་དོ་སྣང་སླེབས་ཡིན་ན་ག་འདྲ་ཡིན་ན། ཕལ་ཆེར་ཁྱེད་རང་བཀའ་འདྲི་གནང་ཡ་དེ་ངས་བཤད་པ་དེར་ཁྱེད་དེ་བ་དེ་ཕལ་ཆེར་ཡོད་མ་རེད་ཡིན་པ་ཡིན་ན་ཅིག་ན་ཤར་ཡུ་རོབ་ནང་ལ་ཅིག་དོ་སྣང་ཡོང་དགོས་དེ་གཙོ་བོ་གཅིག་དེ་དམར་པོའི་རིང་ལུགས་འོག་ལ་གདུག་རྩུབ་མྱངས་མྱོང་མཁན་མི་རིགས་ཆགས་བསྡད་དུས་མི་རིགས་ཁོང་ཚོ་ཤུགས་མ་གཏོགས་ཀྱི་དམར་པོའི་རིང་ལུགས་གཞན་པ་ལ་གདུག་རྩུབ་མྱངས་བསྡད་མཁན་འདི་ཚོ་ལ་ཅིག་གདུང་སེམས་མཉམ་སྐྱེད་ལྟ་བུའི་ཚོར་བ་དཔེར་ན་ང་ཚོ་འདིའི་མཛད་སྒོ་འདི་ལ Cuba མི་གཅིག་ངའི་རྗེས་ལ་ངའི་རྩར་ཡོང་བྱས་ང་ལ་འདི་བཤད་ཀྱི་འདུག་འཚམས་འདྲི་ཞུ་དང་གནས་སྟངས་ཧ་གོ་གི་ཡོད་ས་ཁོང་ཚོ Cuba ནས་ཡིན་ཟེར་གི་འདུག་དམར་པོའི་རིང་ལུགས་ད་དེ་ཡིན་ཙང་ད་ཤར་ཡུ་རོབ་ལྟ་བུ་ཡིན་ན་རྒྱལ་ཁབ་འགའ་ཤས་ཀྱི་དབུ་ཁྲིད། Václav Havel རེད། དེ་ག་ནང་བཞིན Landsbergis ཞུ་མཁན་ད་ལྟ་སྲིད་འཛིན Lithuania ཁོང་རྣམ་པ་ཚོ་གི་སྐུ་མདུན་ལ་དེ་སྔ་ནས་ཅིག་ཅིག་འབྲེལ་བ་ཞུས་ཅིག་འབྲེལ་བ་ཉར་བསྡད་པ་གཙོ་བོ་གཅིག་དེ་ཁོང་རྣམ་པ་ཚོ་གི་དམར་པོའི་རིང་ལུགས་ཀྱི་གདུག་རྩུབ་དེ་ཧ་གོ་དམར་པོའི་རིང་ལུགས་ནས་ཕྱིར་ཅིག་རང་དབང་དགོས་ཡ་དེ་གནད་འགག་ཆེན་པོ་ག་རེ་ཡིན་པ་ཧ་གོ་ཙང་རྒྱལ་བ་རིན་པོ་ཆེ་གི་རྒྱལ་སྤྱིའི་ནང་ལོགས་ལ་ཅིག་བོད་ཀྱི་གནད་དོན་ཐོག་ལ་ཅིག་མཛད་པ་འཕྲིན་ལས་སྐྱོང་བ་དེ་ལ་ཁོང་ཚོས་ཅིག་དད་གུས་སོགས་རུ་བྱས་རྗེས་ད་འདི་འདྲས་སུ་འབྲེལ་བ་བཟོས་རྗེས་གང་ལྟར་འདི་འདྲས་བརྒྱུད་ནས་སྐུ་མདུན་རྒྱལ་ཁབ་ཤར་ཡུ་རོབ་རྒྱལ་ཁབ་ཁག་འགའ་ཤས་ཅིག་ལ་ཅིག་ཡང་ནས་ཡང་ནས་གདན་འདྲེན་ཞུ་ཡ་ནོ་ཅིག་དེའི་ཆ་རེད་བསམ་གི་འདུག་ད། རེད་རེད་རེད Vaclav Havel ཟེར་ཡ་དེ་ཅེག་སྤྱི་མཐུན་རྒྱལ་ཁབ་ཀྱི་སྔོན་མ་སྲིད་འཛིན་དང་པོ་སྲིད་འཛིན་ཟུར་པ་དེ་ཡིན་པ།

སྤྱིར་བཏང་བཤད་ཡ་ལ Baltics ཡི་ལུང་པ་ཁག་ཅིག་ཡོད། Latvia Lithuania Slovenia ཡང་དེ་ག་ནང་བཞིན Poland དང Hungary དང་ད་ལྟའི་ད་གནས་སྟངས་ཁྱད་མཚར་ཅིག་ཆགས་བསྡད་ཡོད་མ་གཏོགས་ད་འདི་ནས་ཕལ་ཆེར་ཅིག་ལུང་པ་ཁོང་ཚོའི་ཤར་ཕྱོགས་ལ་ཡོད་པ་དེ་ཚོ་རེད་ད Europe ཤར་ཕྱོགས་མ་ཕྱོགས་ཡིན་ན། རེད་རེད་ལགས་སོ་དེ་ནས་ད་ཁྱེད་རང་ལ་བཀའ་འདྲི་ཞུ་ཡ་གཅིག་ལ་ད་ཁྱེད་རང་དེ་རིང་དེ་ཚ་ད། བོད་མི་ཡི་གི་ངོས་ནས་ད་དང་པོ་ཅིག་ད་ང་ཚོ་བོད་པ་མང་པོ་དེ་འདྲ་ཅིག་ད་འཐབ་རྩོད་བོད་དོན་གྱི་འཐབ་རྩོད་སྐོར་ལ་ལས་ཀ་ཕྱག་ལས་གནང་མི་ཚེ་ཧྲིལ་པོ་དེ་འདྲ་བྱས་དེ་གི་ནང་ནས་ཁྱེད་རང་རེད་ད་དང་པོ་དང་འཛད་ད་ཟིན་ད་དེ་དྲག་ཆེ་བོ་གི་ཟིན་ད་དེ་ཐོག་ཐོག་ཚ་དང་ས་ལ་ད་ང་ཚོ་ཁ་རྩང་ཁེ་ཉིན་སང་གི་པ་ཁྱེད་རང་ལ་བཀའ་འདྲི་ཞུས་ཡོད་རེད་ཁྱེད་རང་གི་མི་ས་ཅིག་ད། བོད་ནང་གི་བོད་པ་ཚོ་དང་བཙན་བྱོལ་ནང་གི་བོད་པ་ཚོ་མང་ཆེ་ཤོས་ཁོ་རྒྱ་གར་རང་དབང་གི་རྒྱལ་ཁབ་ག་ས་ག་ལ་ཡར་མར་ཁ་འཐོར་བསྡད་འདུག་ཅིག་གནས་ཚུལ་ག་ལ་གོ་སྒྲིག་བྱས་ཡ་དང་རག་ཡ་དང་ག་ལ་ག་ཙམ་གྱི་དཀའ་ངལ་འཕྲད་ཀྱི་ཡོད་མ་རེད་ཡིན་ནའི་དཀའ་ངལ་ཆེ་ཤོས་དེ་རྒྱ་ནག་ནང་ཁུལ་གྱི་ད་ཨ་ནི་ཁོ་དམར་ཤོག་གི་ལྟ་བ་གི་དེ་གི་ཁོངས་ཁྲོད་ལ་གནས་བསྡད་མཁན་ད་བོད་ནང་གི་བོད་མི་ཚོ་ལ་ཡང་དཀའ་ལས་ཁག་པོ་ཡིན་དུས་ཁོང་ཚོ་ལ་ཡང་ཅིག་གནས་ཚུལ་ཅིག

རྒྱ་ནག་དམར་པོའི་འོག་ལ་ཡོད་པའི་ཅིག་བོད་ནང་ལ་ཡོད་པའི་བོད་མི་ཚོའི་གིས་ད་ལྟའི་ཆ་ལ་རྒྱལ་སྤྱིའི་ནང་ལ་ཁོང་རྣམ་པ་ཚོ་ལ་རྒྱབ་སྐྱོར་བྱེད་མཁན་ཅིག་འདུག་བསམ་ཡག་ཅིག་དང་ཁོང་རྣམ་པ་ཚོའི་གིས་ཞི་བའི་འཐབ་རྩོད་འདི་ལ་མུ་མཐུད་བྱས་རེ་བ་ཤོར་རྒྱུ་མི་འདུག་བསམ་པའི་འདི་འདུ་ཤེས་ཅིག་སྐྱེ་ཐུབ་ཡག་གི་ད་རེས་གཟེངས་རྟགས་འདི་ནས་གཉེར་ཡོང་བའི་རེ་བ་འདྲ་ཅིག་ད་ག་རང་ཡིན་དམིགས་སུ་བཀར་ནས། ཁོང་རྣམ་པ་ཚོ་བོད་ནང་ལ་བཞུགས་མཁན་ཁོང་རྣམ་ཚོ་ད་ང་ཚོ་ད་ཕྱི་ལོགས་ནས་ཁ་ནས་ག་རེ་བཤད་མ་བཤད་འདི་རེད་མ་གཏོགས་ལག་ལེན་དངོས་སུ་བསྟར་གནང་མཁན་དེ་བོད་ནང་ལ་བཞུགས་མཁན་ཁོང་རྣམ་པ་ཚོ་ཤ་སྟག་ཁོང་རྣམ་པ་ཚོ་འདས་པའི་ད་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་ནས་རྒྱ་ནག་དམར་ཤོག་བོད་བཙན་འཛུལ་བྱས་འགོ་བཙུགས་པ་ནས་ད་ལྟ་བར་དུ་ལོ་དྲུག་ཅུ་ལྷག་འགྲོ་འོང་ད་བདུན་ཅུ་ལྷག་འགྲོ་འགྲོ་བྱེད་ཀྱི་ཡོད་རེད། དེ་ཚོའི་དུས་ཚོད་འདིའི་ནང་ལ་སོ་སོའི་མི་རིགས་ཀྱི་ལ་རྒྱ་རེད་སོ་སོའི་མི་རིགས་ཀྱི་ངོ་བོ་རེད་མི་རིགས་ཀྱི་རིག་གཞུང་དེ་དཀའ་ངལ་ཆེ་ཆུང་སྣ་ཚོགས་གདོང་ལེན་བྱས་བྱས་ཁོང་ཚོས་ཅིག། མུ་མཐུད་ནས་མཁས་ཏེ་སོ་སོའི་བོད་མི་རིགས་ཟེར་ཡག་དེ་དང་བོད་མི་རིགས་ཀྱི་གོམས་གཤིས་དང་ངོ་བོ་དེ་སྲུང་སྐྱོབ་ད་ལྟ་བར་དུ་གནང་ཐུབ་ཡག་འདི་གཟི་བརྗིད་ཆེ་ད་ལྟ་འདིའི་གཟི་བརྗིད་ལ་དཔེར་ན་ད་ང་ཚོ་ངའི་གཏམ་བཤད་ནང་ལ་བཤད་བསྔོ་བ་ང་ཚོ་བོད་བརྒྱུད་ནང་བསྟན་ཆོས་བརྒྱུད་ཡིན་པ་དང་བསྔོ་བ་སོ་སོ་གང་སྒྲུབ་དོན་ཚར་བ་བྱས་ལ་བསྔོ་བ་བྱས་ལུགས་སྲོལ་འདིའི་ནང་ལས་པས་ནས་གང་ལྟར་བོད་མི་ཙམ་མིན་པར་འཛམ་གླིང་གི་ཡོངས་ཀྱི་གང་ཟག་ཚང་མ་ལ་ཕན་ཐོགས་ཡོང་ཡག་གི་རེ་བ་ཡོང་ཡག་གི་རྒྱ་ཆེ་ནས་ཡིད་ཆེས་འདི་བྱེད་ཀྱི་ཡོད་ལ་བོད་ནང་ལོགས་བོད་མི་ཁོང་རྣམ་པ་ཚོ་ལ་ད་ག་རང་ཡིན་པའི་རེ་བ་འདི་སྨོན་ལམ་ཡིན། ཨུ་ཧུ། ལགས་སོ་ལགས་སོ་བཀའ་དྲིན་ཆེ། ཐུགས་རྗེ་ཆེ་ཞུ་གི་ཡིན་རྒན་བུ་ཆུང་ཚེ་རིང་ལགས།